ཉེ་ཆར་གསར་དུ་བསྐོས་པའི་ཨོ་སྟྲེ་ལི་ཡའི་གཞིས་སྤོ་བློན་ཆེན་སྐུ་ཞབས Alex Hawke མཆོག་གིས་ཨོ་སྟྲེ་ལི་ཡའི་གཞུང་གིས་གང་མགྱོགས་གཞིས་སྤོ་བ་དང་ཡུལ་སྐོར་བ་རྣམས་འགྲུལ་སྐྱོད་ཆོག་པ་བཟོ་འཆར་ཡོད་ཅེས་གསུངས་ཡོད་པ་རེད། གཞིས་སྤོ་བློན་ཆེན Alex Hawke མཆོག་གིས་ཨོ་སྟྲེ་ལི་ཡའི་ལོ་རྒྱུས་ནང་དུས་ཚོད་ཛ་དྲག་པའི་སྐབས་བློན་ཆེན་གྱི་འགན་བཞེས་ཡིན་ཞེས་གསུངས་ཡོད་པ་དང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཨོ་སྟྲེ་ལི་ཡའི་གཞིས་སྤོ་བའི་གྲངས་ཚད་ཀླད་ཀོར་གྱུར་ཡོད་པ་ཡིན་འདུག

ལྷག་པར་དུ་ཨིན་ཇི་ནེར་དང་འཕྲུལ་ལས་རིག་པ། མ་བྱན། ཤིང་བཟོ་བ། གློག་བཟོ་བ། འཕྲོད་བསྟེན་དང་འབྲེལ་བའི་ལས་མི། ཞིང་ལས་དང་བཟོ་ལས་པ་སོགས་དགོས་མཁོ་ཆེན་པོ་ཡོད་པ་ཐོན་ཡོད་འདུག་དེར་བརྟེན་སྐུ་ཞབས་ཧོག་ལགས་ཀྱིས་ཨོསྟྲེ་ལི་ཡའི་གཞུང་གི་ངོས་ནས་ཚོང་ལས་ཆུང་ཁག་ལ་ལས་མི་འདང་ངེས་མེད་པའི་དཀའ་ངལ་ཞིག་འཕྲད་བཞིན་ཡོད་པ་དེ་སེལ་ཐབས་བྱེད་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན། ང་ཚོའི་ངོས་ནས་རྒྱལ་ཡོངས་སུ་ཡོད་པའི་ཚོང་ལས་ཁག་ཆུང་བ་རྣམས་ལ་ལས་མི་འདང་ངེས་མེད་པའི་དཀའ་ངལ་ཞིག་འཕྲད་ཀྱི་ཡོད་པ་དེར་གདོང་ལེན་བྱེད་ཐབས་སུ་བསམ་ཚུལ་བསྡུ་ལེན་བྱས་དང་བྱེད་མུས་ཡིན། ལྷག་པར་དུ་ཚོང་ལས་དེ་དག་གནས་ཐུབ་ཆེད་ང་ཚོས་ས་མཚམས་བཀག་སྡོམ་ལྷོད་ཡངས་བཏང་ནས་ལས་མི་འགྲུལ་སྐྱོད་ཐུབ་པ་བཟོ་རྒྱུ་དེ་གལ་ཆེན་པོ་བརྩི་གི་ཡོད། དེ་བཞིན་ང་ཚོས་ཨོ་སི་ཀྲི་ལི་ཡའི་མི་དམངས་ལ་ལས་རིགས་དེ་དག་གི་རྩལ་མཁོ་སྤྲོད་བྱེད་ཀྱི་ཡོད། ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་ཆེད་ལམ་དེར་བསྐྱོད་དགོས། དེ་མ་ཟད་གཞུང་གི་ངོས་ནས་གཞིས་སྤོ་བ་དང་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་རོགས་སྐྱོར་ཆེད་དབྱིན་ཡིག་སློབ་སྦྱོང་གི་གོ་སྐབས་དང་མཐུན་རྐྱེན་བསྐྲུན་རྒྱུ་ཡིན་འདུག་སྐུ་ཞབས Hawk ལགས་ཀྱིས་གཞིས་སྤོ་བ་ཚོར་དབྱིན་སྐད་ཤེས་རྒྱུ་ཧ་ཅང་གལ་ཆེན་པོ་བརྩི་གི་ཡོད་ཅེས་ཁོང་གིས་གསུངས་དོན།
From the beginning of your journey all the way through your གཞིས་སྤོ་བ་རྣམས་དེར་སླེབས་པ་ནས་བཟུང་དབྱིན་ཡིག་སློབ་སྦྱོང་ཚད་བཀག་མེད་པ་བྱེད་རྒྱུའི་གོ་སྐབས་བསྐྲུན་ཡོད་དེ་ནི་གཞུང་གི་ངོས་ནས་འགྲོ་སོང་ཕོན་ཆེན་པོ་ཞིག་བཏང་ནས་གཞིས་སྤོ་བ་རྣམས་ལམ་ལྷོང་ཡོང་ཆེད་ཡིན། དེ་བཞིན་ཨོསྟྲེ་ལི་ཡའི་ནང་ནད་ཡམས་སྐབས་རྒྱལ་སྤྱིའི་སློབ་ཕྲུག་བརྒྱ་ཆ་དགུ་བཅུ་གོ་དགུ་ཙམ་གྱིས་ཉུང་དུ་འགྲོ་ཡོད་འདུག་ནད་ཡམས་མ་བྱུང་གོང་རྒྱལ་སྤྱིའི་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་གྱི་ཚོང་ལས་ནི་ཨོསྟྲེ་ལི་ཡའི་དཔལ་འབྱོར་ཡོང་ཁུངས་ཆེ་ཤོས་བཞི་པ་དེ་ཆགས་ཡོད་པ་རེད་འདུག་སྐུ་ཞབས་ཧོག་ལགས་ཀྱིས་ས་མཚམས་སྒོ་ཕྱེས་པ་ཡིན་ཚེ་རྒྱལ་སྤྱིའི་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་འགྲུལ་བཞུད་ཐུབ་པའི་ཆོག་མཆན་དང་པོ་སྤྲད་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན། ནད་ཡམས་སྐབས་ང་ཚོའི་དཔལ་འབྱོར་ལ་ཡུལ་སྐོར་བ་དང་གནས་སྐབས་ཐོངས་མཆན་ལག་འཁྱེར་ཡོད་མཁན་གྱི་ཕན་ཐོགས་གང་ཙམ་ཞིག་ཡོད་པ་གསལ་པོ་ཆགས་ཡོད། དེར་བརྟེན་ཐོག་མར་ང་ཚོས་ཏོག་དབྱིབས་ནད་འགོག་ཁབ་དེ་ཚང་མར་བརྒྱབ་ནས་རིམ་བཞིན་ས་མཚམས་སྒོ་ཕྱེ་འཆར་ཡོད། ང་ཚོས་ཡུལ་སྐོར་བ་དང་རྒྱལ་སྤྱིའི་སློབ་ཕྲུག་རྣམས་གང་མགྱོགས་ཨོ་སི་ཀྲི་ལི་ཡར་ཡོང་ཆོག་པ་བཟོ་འཆར་ཡོད། དེ་བཞིན་སྐུ་ཞབས་ཧོག་ལགས་ཀྱིས་ནད་ཡམས་སྐབས་གཞུང་གི་ངོས་ནས་ཨོ་སི་ཀྲི་ལི་ཡའི་ནང་ལུས་པའི་གཞིས་སྤོ་བ་རྣམས་ལ Job Seeker དང Job Keeper ཞེས་པའི་རོགས་དངུལ་གྱི་ཐོབ་ཐང་སྤྲད་མི་ཐུབ་པ་ནི་གཞུང་ལ་ཐུགས་ཁག་མེད་པ་དང་དེ་ཐག་གཅོད་དཀའ་མོ་ཞིག་ཡིན་པ་ཁོང་གིས་འགྲེལ་བརྗོད་གནང་དོན།
སྤྱི་ཚོགས་གང་འདྲ་ཞིག་ཡིན་ན་ཡང་སྐབས་རེ་ཐག་གཅོད་དཀའ་མོ་དེ་འདྲ་ཞིག་བྱེད་དགོས་པ་ཡིན། ཡིན་ནའི་ངས་དུས་ཚོད་ཛ་དྲག་དེའི་སྐབས་ཚོགས་པ་མང་པོ་ཞིག་གིས་མཉམ་རུབ་བྱས་ནས་གཞིས་སྤོ་བ་རྣམས་ཀྱི་བདེ་འཇགས་ཆེད་འགན་འཁུར་བླངས་ཡོད་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་བཞིན་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་འཕྲོད་བསྟེན་ཚོགས་པ་སོགས་ཚང་མས་ནུས་པ་གཅིག་སྒྲིལ་གྱིས་ཕྱག་ལས་གནང་ཡོད་པར་བཀའ་དྲིན་ཆེ་ཞུ་རྒྱུ་ཡིན། གནས་ཚུལ་དེ་ནི SBS གི་གསར་འགོད་པ Pablo Vinales ལགས་དང Karishma Luthria ལགས་གཉིས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་ཕབ་སྒྱུར་དང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། Australia། བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།